ཀུན་སྤྱོད་དེ་ལཱུ་ཡི་རེད་ལཱུ་ཡི་པའི་བདག་ཅེས་ནི་སྟོན་རྒྱུ་མ་ཟད་ཡོད་རེད་དེ་ཀུན་སྤྱོད་དེ་རྒྱས་ཤིང་རྒྱས་པར་བྱེད་པ་དེ་ན་ལ། ཟབ་དོན་རྩ་རྒྱུད་དྲིལ་བུ་རེད་བདེ་མཆོག་གི་རྩ་རྒྱུད་ལ་མཁས་པ་དག་པས་རྒྱུད་སྡེ་དགོངས་པ་ལོན་ཡག་དག་པས་དངོས་བསྟན་ཤུགས་བསྟན་སྦས་དོན་གང་ས་ཅི་ཐད་དུ་མ་ཕྱིན་པ་རྩ་བ་ཉིད་ནས་མེད་མཁན་རྡོ་རྗེ་འཆང་མངོན་སུམ་འདྲ་བོ་ཅིག་ནག་པོ་སྤྱོད་པ་འདི་རེད།
As you know there are three types of three types of of Herukas

བདེ་མཆོག་ནང་གི་དགོངས་བརྒྱ་པའི་སྐོར་ཟབ་བ་བཀའ་སྔ་ཚོགས་དྲུག་ནི་བས། བས། ཨ་ཏི་ཡང་ཏིག་རིན་པོ་ཆེ་དག་སོགས་བྱ་ཡོག་ཡིན་ཙང་ནི་ཉམས་ལེན་ལ་ཕན་པོ་ཡོད་དུས་ང་ཚོ་ག་ངོ་ལོ་དྲིལ་བུ་ལུས་དཀྱིལ་དང་དྲིལ་བུ་ཞབས་ལུགས་ཀྱི་བས་འོང་ཞོར་འདུལ་བ་སྟོན་བདེ་ཨ་ཏི་དེ་རེད། ད་ཟོག་ཉམས་མ་ཆོད་ངས་འདོན་རོགས་བྱེད་གི་ཡོག་མ་རེད་ང་ད་ང་ལྕགས་དབྱུག་ཤོར་གི་ཡོག་རེད་ད། And you know the this it is very and the blessed you know the to be to reside you know the sadhana of this

ད་དེ་ནས་ཡང་བཞུགས་འགྲོ་གི་ཡིན་ཟེར་ཏེ་ཏོག་ཙམ་མ་འགྲོ་གསུངས་དེ་ད་བས་མཐོ་ཆེ་ང་འགྲོ་ཆོག་གི་ཟེར་ཨུ་ཚུགས་བྱས་ནས་ཕེབས་སོང་བ་རེད་བླ་མས་མ་འགྲོ་གསུངས་དེ་བླ་མའི་བཀའ་བས་ང་རང་ཚོ་ནང་བཞིན་དེ་བཅག་པ་མ་རེད་དེ། ཁོ་རང་ཨུ་ཚུགས་ཞུ་ནས་མི་འགྲོ་བ་ཡིན་ཙང་བླ་མའི་བཀའ་མ་བསྒྲུབས་པའི་ཚུལ་འདྲ་བྱུང་ཡོད་རེད་ཨ་ད་ལྟས་ཀྱི་ཉེས་པ་བྱས་ནས་སྐུ་ཚེ་འདི་ལ་སངས་མ་རྒྱས་པའི་ཚུལ་འདྲ་བཞེས་གནང་དགོས་བྱུང་བ་རེད།

ད་རིང་ཚོགས་ཀྱི་སློབ་དཔོན་ངས་བྱས་ན་ལབ་པ་རེད། ལབ་དང་ཁྱོད་རང་གི་ཡོང་གི་མ་རེད་ཚོགས་ཀྱི་སློབ་དཔོན་དེ་བས་གྲུབ་ཆེན་དཔེ་འདི་འདྲ་ཅིག་གིས་བྱས་དགོས་རེད་ཟེར་བྱས་ཁོ་རང་གིས་གནང་བ་རེད། མི་ནག་པོ་དེ་མདོག་ངན་ཆེ་བ་རེད་དེ། བདེ་མཆོག་ཡིན་པ་འདྲ་འདུག་ཁོང་གིས་ངོ་མ་མཁྱེན་པའི་ཚུལ་རོ། བླ་མའི་བཀའ་བཅག་པའི་རྐྱེན་གྱིས་རེད་གཞན་ངོ་མཁྱེན་གྱི་རེད་བ། ད་དུས་ཚོགས་སྐལ་པ་བཙལ་དུས་མི་ནག་པོ་དེ་འཁོར་ལོ་སྡོམ་པ་བྱས་ནམ་མཁའ་ལ་འཕུར་སོང། ཨ་ནི་ཁོང་ཐུགས་ཕམ་ནས་དེ་བཞིན་འུར་བས་འབོད་ནས་སྲིད་པ་གསུམ་པོ་ཀུན་ནས་བརྗིད་ཆགས་བརྟོལ་བ་དེ་འོད་ཟེར་སྔོན་པོ་སྟོང་ལྡན་ཉི་མ་བརྒྱ་སྟོང་སྟེ་རྣམ་མང་སྐུ་དང་ཆ་ལུགས་བརྗིད་ཆགས་སེམས་དཔའ་དེ་ཧེ་རུ་ཀ་དཔལ་དེ་དང་ལྷན་ཅིག་གར་བྱེད་ཤོག་ལྷ་མོ་ཚད་མ་དང་ཟེར་དེ་ཁོང་གི་དེ་ནས་ལམ་སང་བས་ཐུགས་ལ་པདྨ་གསང་ལོ་སྟོང་མང་པོ་བ་ཆེར་ཐོལ་བྱུང་དུ་བརྡོལ་ནས་དེང་སང་ང་ཚོ་གི་བདེ་མཆོག་གི་བསྟོད་པ་དེ

ཚར་སོང། ནང། བྱ་རྩི་མ་ཤེས་དང། ནང། ལྷ་མོ། སྲིད་པ་གསུམ་པོ་ཀུན་གྱི་བྱེད་བྱ་དུ་བ་དུ་རྒྱུན་ཤེས་མ་སོང་ཞིང།
ད། གྲུབ་ཆེན་དགེ་ཚུལ་ཚེམ་བུ་པ་ཟེར་མཁན་དགེ་ཚུལ་གཅིག་ཡོག་རེད། ཁོང་རྣམ་གཉིས། དེ་ནས་ཕར་ཕེབས་ནས། ཆུ་བོ་གངྒཱ་ཁ་ལ་ཕར་ཕེབས་འགྲོ་དུས་ཆུ་ཁ་ལ། མཛེ་མོ་གཅིག་བསྡད་ཡོག་རེད། བུ་མོ་གཅིག་མཛེ་ཕོག་ནས། སུ་འདི་བ་ཆད་འདི་ཚོ་བ་པདྨ་ཆད་འདི་ཚོ་མ་ཆད་འདི་བ། མཛུ་གུ་ཆད་ལག་པ་ཆད་དེ་བ་བཀྲམ། ཨ་འདྲས་ཉལ་བསྡད་ཡོག་རེད་མཛེ་མོ་དེ། གང་ག་མ་ཆད། 나자니.
and at, another occasion uh, there was one uh, novice monk called Tsumbuwa, Tsumbuwa and then he uh, tried to cross uh, the river and the middle of the river and then he saw one a leper in a woman whose hands were completely full of wounds and scars and so forth